རིང་མིན་ཚེས་བཅུ་བཞི་ཉིན་བྱ་རྒྱུའི་ཨིན་རྡུ་ནི་ཤི་ཡའི་སྲིད་འཛིན་གྱི་འོས་བསྡུའི་འགྲན་བསྡུར་ནང་ཞུགས་མཁན་སྲིད་འཛིན་འོས་མི་གསུམ་ཡོད་པའི་ཁྲོད་ནས་གཅིག་ནི་ལོ་ན་བདུན་ཅུ་དོན་གཉིས་དང་དེ་སྔ་ཨིན་རྡུ་ནི་ཤི་ཡའི་དམིགས་བསལ་དམག་དཔུང་གི་བཀོད་འདོམས་པ་དང་དེང་སྐབས་ཨིན་རྡུ་ནི་ཤི་ཡའི་སྲུང་སྐྱོབ་བློན་ཆེན་བྱེད་མཁན་བྷ་བྷུ་བ་སུ་པིན་རྡོ་ཡིན་འདུག་སྲིད་འཛིན་འོས་མི་གསུམ་པོ་དེ་དག་ནི་འོས་བསྡུ་སྐོར་ཐེངས་གཉིས་པའི་ནང་བསྐྱོད་མི་དགོས་པ་ཡོང་རྒྱུར། འོས་མི་གཅིག་ལ་འོས་ཤོག་གྲངས་མང་ཙམ་ཡང་ན། བརྒྱ་ཆ་ལྔ་བཅུ་ལྷག་ཙམ་ཐོབ་དགོས་པ་མ་ཟད། ཨིན་རྡུ་ནི་ཤི་ཡའི་མངའ་སྡེ་ཕྱེད་ཀ་ཙམ་ནས་འོས་ཤོག་བརྒྱ་ཆ་ཉི་ཤུ་ལྷག་ཙམ་ཐོབ་དགོས་ཀྱི་ཡོད་ཅིང། འོས་མི་སུ་ཞིག་གིས་འདི་འདྲའི་དགོས་ངེས་ཀྱི་ཆ་རྐྱེན་སྒྲུབ་མ་ཐུབ་པ་ཡིན་ན། འོས་བསྡུ་སྐོར་ཐེངས་གཉིས་པ་བྱེད་དགོས་པ་ཆགས་ཀྱི་ཡོད་པ་དང། འོས་བསྡུ་སྐོར་ཐེངས་གཉིས་པ་དེ་ནི་སྤྱི་ཟླ་དྲུག་པའི་ནང་བྱ་རྒྱུའི་དུས་བཀག་ཡོད་འདུག་སྲིད་འཛིན་གྱི་འོས་བསྡུ་སྐོར་ཐེངས་གཉིས་པོ་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཀྱི་ཡོད་ན་ཡང། ཨིན་རྡུ་ནི་ཤི་ཡའི་ནང་གི་མི་མང་གི་བསམ་འཆར་བསྡུ་ལེན་བྱེད་མཁན་གྱི་ཞིབ་འཇུག་ལས་ཁང་འགའ་ཤས་ཀྱིས། སྲིད་འཛིན་གྱི་འོས་མི་ཕ་བུ་བ་སུ་བན་ཐོའུ་ལ་མི་མང་གི་རྒྱབ་སྐྱོར་བྱེད་མཁན་དགོས་ངེས་ཀྱི་ཚད་གཞི་བརྒྱ་ཆ་ལྔ་བཅུ་ལས་ལྷག་པ་ཐོབ་ཀྱི་ཡོད་པ་གསལ་སྟོན་བྱས་ཡོད་འདུག་ཡང་ཞིབ་འཇུག་རུ་ཁག་དེ་དག་གིས། ཕ་བུ་བ་ཡི་ཁ་གཏད་སྲིད་འཛིན་འོས་མི་དེ་སྔ་ཇཱ་ཀཱ་རྟ་ཡི་སྲིད་སྐྱོང་བྱེད་མཁན་ཨེ་ནི་བ་ཤ་ཏན་དང། དེ་སྔ་དབུས་ཕྱོགས་ཇ་བ་ཡི་སྲིད་སྐྱོང་བྱེད་མཁན་འཇའ་འཇའ། Pavan Wo། གཉིས་ནི། འོས་ཤོག་བརྒྱ་ཆ་ཉི་ཤུ་ཙམ་གྱིས་བྷ་བྷོ་བ་ཡི་རྗེས་སུ་ལུས་བཞིན་ཡོད་པ་ཡང་གསལ་སྟོན་བྱས་ཡོད་འདུག་ཨིན་རྡུ་ནི་ཤི་ཡའི་སྲིད་འཛིན་འོས་འདེམས་ཀྱི་འོས་བསྡུའི་འགྲན་བསྡུར་ནང་སྔོན་སྐྱོད་བྱེད་མཁན་བྷ་བྷོ་བ་ནི་ཨིན་རྡུ་ནི་ཤི་ཡའི་སྲུང་སྐྱོབ་བློན་ཆེན་ཞིག་ཡིན་ཞིང། ཁོང་གིས་ཨལ་ཇཱ་ཛི་རཱ་གསར་འགྱུར་ཁང་གི་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས། མི་དམངས་ཀྱི་བསམ་འཆར་བསྡུ་ལེན་བྱས་པའི་གྲངས་ཐོ་དེ་དག་གིས་ག་རེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེ་ན། འོས་བསྡུ་སྐོར་ཐེངས་གཅིག་ལས་བྱེད་མི་དགོས་པ་དེ་ཆགས་རྒྱུ་ཡིན་པ་གསལ་སྟོན་བྱེད་ཀྱི་ཡོད་རེད་ལ། ང་ཚོར་རྒྱབ་སྐྱོར་བྱེད་མཁན་ཧ་ཅང་གི་མང་པོ་ཞིག་ཡོད་རེད། དེར་བརྟེན། འོས་འདེམས་ཀྱི་ནང་ང་ཚོར་རྒྱལ་ཁ་ཐོབ་རྒྱུའི་གདེང་འཇོག་ཧ་ཅང་གི་ཆེན་པོ་བྱེད་ཀྱི་ཡོད་ཅེས་ནན་བརྗོད་བྱས་ཡོད་འདུག་རིང་མིན་ཚེས་བཅུ་བཞི་ཉིན་བྱ་རྒྱུའི་འོས་འདེམས་སྐབས་ཀྱི་འོས་ཤོག་འཕེན་མཁན་ལོ་ན་སོན་པ། མི་ས་ཡ་ཉིས་བརྒྱ་བཅུ་མེད་ལྔ་ཙམ་གྱིས་འོས་མི་སུ་ཞིག་ལ་རྒྱབ་སྐྱོར་བྱེད་ཀྱི་འོས་ཤོག་འཕེན་རྒྱུ་ཡིན་པ་དང་འོས་བསྡུའི་ནང་རྒྱལ་ཁ་ཐོབ་མཁན་དེས་འཛམ་གླིང་ནང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཨང་གསུམ་པ་དང་ལྷོ་ཤར་ཨེ་ཤི་ཡའི་ནང་གི་དཔལ་འབྱོར་ཆེ་ཤོས་ཨིན་རྡུ་ནེ་ཤི་ཡའི་འགོ་ཁྲིད་བྱེད་རྒྱུ་ཡིན་པ་རེད། ཨིན་རྡུ་ནེ་ཤི་ཡའི་སྲིད་འཛིན། Joko Widodo ནི་རྩ་ཁྲིམས་ཀྱི་ཐོག་ནས་སྲིད་འཛིན་གྱི་ལས་དུས་གསུམ་པར་བཞུགས་ཆོག་གི་མེད་པར་བརྟེན་ནས་གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མིར་སྲུང་སྐྱོབ་བློན་ཆེན་བྷ་བྷོ་བ་བསྐོ་འདེམས་བྱས་ཡོད་པ་དང་སྲུང་སྐྱོབ་བློན་ཆེན་བྷ་བྷོ་བ་ཡིས་རང་གི་ལས་རོགས་སྲིད་འཛིན་གཞོན་པར་ལོ་ན་སུམ་ཅུ་སོ་དྲུག་ཡིན་པ་སྲིད་འཛིན Joko བི་ཏི་ཏོ་ཡིས་བུ་བཀོད་ནས་འོས་བསྡུའི་དྲིལ་བསྒྲགས་ཀྱི་ལས་འགུལ་ཁག་སྤེལ་གྱི་ཡོད་པར་བརྟེན་ནས་མི་མང་འགའ་ཤས་ཀྱིས་སྲིད་འཛིན་གྱི་ལས་གནས་ནས་འཁུར་མཁན་ཞིག་གི་བུ། སྲིད་འཛིན་གྱི་འོས་འདེམས་ནང་སྔོན་བསྐྱོད་བྱེད་མཁན་གྱི་ལས་རོགས་སྲིད་འཛིན་གཞོན་པའི་འོས་མིར་བསྐོས་པར་བསམ་འཆར་འདོན་དགོས་པ་ཞིག་ཆགས་ཀྱི་ཡོད་འདུག་ཡིན་ན་ཡང་སྲུང་སྐྱོབ་བློན་ཆེན། Prabowo། ཡིས་ཆབ་སྲིད་ལས་དོན་ནང་མི་ཚང་མའི་ཡིད་འགུག་ཐུབ་པ་ཞིག་བཟོ་ཐུབ་ཡ་ཡོད་མ་རེད་ཅེས་འགྲེལ་བརྗོད་བྱེད་ཀྱི་ཡོད་འདུག། སྲིད་འཛིན་ཇོ་ཀོ་བྷི་དོ་དོ་ཡིས་རྒྱལ་ཁབ་ཀྱི་འཛུགས་སྐྲུན་ལས་འཆར་དང་དེ་བཞིན་རྒྱལ་ནང་གི་རང་བྱུང་གཏེར་ཁའི་ཐོན་ཁུངས་ཁག་གལ་ཆེར་འཛིན་རྒྱུར་ཤུགས་སྣོན་ཆེན་པོ་ཞིག་རྒྱག་གི་ཡོད་པར་བརྟེན་ནས་ཨིན་རྡུ་ནེ་ཤི་ཡའི་དཔལ་འབྱོར་འཕེལ་རྒྱས་རྒྱུན་ཆད་མེད་པར་འཕེལ་རྒྱས་ཧ་ཅང་གི་ཆེན་པོ་ཞིག་འབྱུང་བཞིན་ཡོད་པར་མི་མང་རྣམས་ནི་དགའ་ཚོར་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཏུ་འགྱུར་གྱི་ཡོད་འདུག་ཡང་འོས་འདེམས་སྐབས་ཀྱི་གནད་དོན་གལ་ཆེན་ཞིག་ནི་སྲིད་འཛིན་ཇོ་ཀོ་བི་དོ་རྡོ་ཡི་རྗེས་ཤུལ་འཛིན་མཁན་གྱི་སྲིད་འཛིན་གྱི་ལས་འཆར། རྒྱལ་ས་ཇ་ཀར་ཏཱ་ནས་གནས་སྤོ་བྱ་རྒྱུའི་ལས་འཆར་མུ་མཐུད་ནས་ལག་བསྟར་བྱེད་ཐུབ་མིན་དེ་ཆགས་ཀྱི་ཡོད་པ་དང། རྒྱལ་ས་ཇ་ཀར་ཏཱ་ནི་རླངས་འཁོར་མང་བ་དང། དེ་བཞིན་མཚོའི་ནང་དིམ་འགྲོ་གི་ཡོད་ཅིང། རྒྱལ་ས་གནས་སྤོ་བྱེད་ཡུལ་གསར་པ་དེ་ནི་མཚོ་གླིང་སྦོ་ནོ་ཡི་གྲོང་ཁྱེར། ནུ་སན་ཏཱ་ར་ཡིན་པ་དང། ཨིན་རྡུ་ནེ་ཤི་ཡའི་ཆབ་སྲིད་ཀྱི་ལྟེ་གནས་ནུ་སན་ཏཱ་ར་བཟོ་རྒྱུའི་ལས་དོན་འགོ་འཛུགས་དེ་བཞིན་སྤྱི་ཟླ་བརྒྱད་པའི་ནང་བྱ་རྒྱུ་ཡིན་པ་དང། ལས་འཆར་འདིར་ཨ་སྒོར་ཐེར་འབུམ་མང་པོའི་འགྲོ་གྲོན་གཏོང་དགོས་པ་ཞིག་ཏུ་ཡང་འགྱུར་རྒྱུ་ཡིན་འདུག་ཡིན་ན་ཡང་ཨིན་རྡུ་ནེ་ཤི་ཡའི་སྲིད་འཛིན་དང་སྲིད་འཛིན་གཞོན་པར་འགྱུར་རྒྱུའི་གདེང་འཇོག་ཆེན་པོ་བྱེད་ཡུལ་གཉིས་ཀས་རྒྱལ་ས་ས་ཁུལ་གཞན་ལ་གནས་སྤོ་བྱ་རྒྱུའི་ལས་དོན་དེ་བཞིན་མུ་མཐུད་ནས་ལག་བསྟར་བྱ་རྒྱུ་ཡིན་པའི་ཁས་ལེན་བྱེད་ཀྱི་ཡོད་འདུག།